གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
SBS བོད་སྐད་སྡེ་ཚན་གྱིས་ཐེངས་འདིའི་ལེ་ཚན་ནང་ཨོ་སི་ཁྲུ་ལི་ཡ་ཡི་ནང་བྱིས་པའི་ཐོབ་ཐང་དང་མནར་གཅོད། དེ་ཡི་མཇུག་འབྲས་སོགས་ཀྱི་སྐོར་ངོ་སྤྲོད་ཞུ་གི་ཡིན། ང་སུན་ཅི་རྡོ་རྗེ་ཡིན། གོང་གི་བརྗོད་གཞི་དེའི་སྐོར་བྱིས་པའི་ཐོབ་ཐང་སྲུང་སྐྱོབ་སྐོར་ཕྱག་ལས་གནང་བཞིན་པ། ཡར་ལང་ངག་དབང་ལགས་དང་བཅར་འདྲི་གླེང་མོལ་ཞུ་གི་ཡིན། ངག་དབང་ལགས་ཐོག་མ་དེ་ད་བྱིས་པའི་མནར་གཅོད་ལབ་ན་འདྲ་དབྱིན་སྐད་ནང་ལ་ཡ།

དེ་འདྲ་བྱེད་མ་བྱེད་ནི་ཕོ་བྲང་དེ་འདྲའི་ཞིག་གི་ཐུགས་ལ་གཅིག་གི་སྟངས་འཛིན་པ་བྱས་ཏེ་ནི། ཁོ་རང་གི་ད་ཁོ་རང་སེམས་ཁམས་དང་དེ་འདྲའི་ཞིག་དགོས་མཁོ་གཞིར་བཟུང་ཁོ་རང་གི་འདུག་སེ་བྱེད་མ་བྱེད་ནི་འདུག་སེ་སྟངས་འཛིན་བྱས་ཏེ་རོགས་ཚེ་འདི་ལོག་ད་དེ་ནི Sexual Abuse ལབ་ན་ད་སྤྱིར་བཏང་ཀྱི་ད་ད་འམ། ད་དེའི་ནང་ལོག་ཡང་དབྱེ་བ་ཁ་རི་ཁ་ཤས་ཡོད་རེད་བ་དེ་བཞིན་ང་ཚོ་འདུག་སེ་ཚང་མ་འདྲེས་བྱས་ན་ཡོང་གི་མ་རེད་དེ་ག་ཟེར་ན། འདོད་ཆགས་ཀྱི་ནང་ནས་ད་ནི་སྤུ་གུ་ལ་དེ་ནི་འདྲ་མ་འདྲ་གཟུགས་པོའི་ཐོག་ནས་འདྲ་མ་འདྲ་ལག་པ་འཆང་ཡག་འདྲ་བ་དང་དེ་ནས་ཀྱི

ཨོ་སི་ཁྲུ་ལི་ཡའི་ནང་ལའི་བྱིས་པ་ཚོར་དམིགས་བསལ་གྱི་ཐོབ་ཐང་ལབ་ན་འདྲ་ཁྲིམས་འདྲ་བོ་ཞིག་ག་འདྲ་འདྲ་བོ་ཡོད་རེད་དེའི་སྐོར་ལ་ཅིག་ངོ་སྤྲོད་གནང་ལ། དེ་ཚོ་ཁྱོད་ཀྱི་དྲི་བ་དེ་དག་གང་ལ་ག་ཚོད་ཆེ་བོ་ཞིག་རེད་དོ་བ་དེ་རེད་ཨོ་སི་ཁྲུ་ལི་ཡའི་ནང་སྤྱིར་བཏང་ཅིག་ཤེས་དགོས་ཡས་ཅིག་དེ་ག་ཟེར་ན་ཨོ་སི་ཁྲུ་ལི་ཡའི་ནང་ལ་ཡང་མངའ་སྡེ་མ་འདྲ་མ་འདྲ་བ་ཡོད་རེད་བ་དེ་ནས་མལ་བོན་ཅིག་ད་ནས་བྷི་རི་སི་བན་ཅིག་མངའ་སྡེ་མང་བོ་དེའི་སྐོར་ལ་ཡང་ཏེས་ཁ་ཏེས་མ་འདྲ་མ་འདྲ་ཡོད་རེད་བ་ད་ཡིན་ན་ང་ཚོ་སྡོད་ས་ད་ད་ནིའུ་སོ་ཐུ་བྷལ་ཡིན་ཙང་དེའི་གི་གི་ཅིག། སྐད་ཆ་གཙོ་བོ་འགྲོ་བའི་ཤེས་ན་བསམ་གྱི་འདུག་བ། ག་ཟེར་ན་ཨོ་སི་ཀྲི་ལི་ཡའི་སྐོར་མངའ་སྡེ་མ་འདྲ་ལ་སྤྱི་བཏང་གི་གཞི་རྩའི་ཐོབ་ཐང་དེ་འདྲ་པོ་འགྲོ་བ་བྱས་ནས་ཡིན་ནའང་ཁོ་རང་ཚོ་ཏེས་ཏེས་ལག་བསྟར་བྱེད་སྟངས་མ་འདྲ་མ་འདྲ་ཡོད་རེད་བ། ད་ལྟ་ང་ཚོས New South Wales བྱས། བྱིས་པ་གི་ཐོབ་ཐང་ལབ་པའི་སྐབས་སུ་ང་ཚོ་ད་འགྲོ་བ་མིའི་གི་ཐོབ་ཐང། མཉམ་འབྲེལ་རྒྱལ་ཚོགས་ཀྱི་གཏན་ལ་ཕབ་པའི་འགྲོ་བ་མིའི་གི་ཐོབ་ཐང་ཡོད་རེད་བ། དེའི་ནང་ནས་དམིགས་བསལ་གྱི་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་བྱིས་པའི་གི་ཐོབ་ཐང་ལབ་ནས་ད་ལྟ་དེ་འདྲས་ཀྱི་དོན་ཚན་ད་ལྟ་ལྔ་བཅུ་ང་བཞི་ཞིག་ཡོད་རེད་བ། ད་དེ། རྒྱལ་ཁབ་མང་པོ་ཞིག་གིས་ད་མཚན་རྟགས་བརྒྱབ་ཡོད་རེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ཡིན་སོགས་དེ་འདྲ་གི་མཚན་རྟགས་བརྒྱབ་ཡོད་རེད་ད་ད་ང་ཚོའི་གི་བྱིས་པ་གི་ཐོབ་ཐང་སྐོར་ལ་སྲུང་སྐྱོབ་བྱེད་གི་ཡིན་ལབ་བྱས་ད་དེ་ན་ནི་ཨོ་སི་ཁྲུ་ལི་ཡའང་མཚན་རྟགས་བརྒྱབ་གི་གི་རྒྱལ་ཁབ་ཅིག་རེད་བ་བྱིས་པ་ལ་ནི་སྡུག་དང་དཀའ་ངལ་བྱུང་གི་ན་ཁོང་ཚོ་གི་སྲུང་སྐྱོབ་འདུག་སེ་བྱེད་གི་ཡིན་ལབ་དེ་འདྲ་རེད་ད་དེ་ན་དོན་ཚན་ལྔ་བཅུ་ང་བཞི་ཡོད་རེད།

འགྲོ་བ་མི་གི་ཐོབ་ཐང་ལ་སྲུང་སྐྱོབ་བྱེད་དང་མ་བྱེད་ར་ལབ་པ་རེད་བ། རྒྱལ་ཁབ་འཛམ་གླིང་ནང་རྒྱལ་ཁབ་མང་པོ་གི་མཚན་རྟགས་བརྒྱབ་ཚར་བ་རེད་བ། དེ་ནི་དེ་གི་གི་པུག་བྱིས་པ་གི་མནར་གཅོད་གཏོང་ཡས་གི་གི་དེ་གི་ད་སྡུག་བསྔལ་མྱངས་ཡས་གི་དེ་དེ་དང་གི་ཨོ་སི་ཁྲི་ལེ་ཙམ་མ་རེད་ད་འཛམ་གླིང་ག་བ་གང་ས་ལ་འདུག་སེ་མྱངས་དང་མྱངས་བཞིན་པ་རེད་བ། དེ་ནི་ཨོ་སི་ཁྲི་ལེ་རྒྱལ་ཁབ་ལ་ཆ་བཞག་ན་དེ་ནི་ད་ད་ད་ལྟའི་གི་ཆ་འདི་འདྲ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་གི་ཐོབ་ཐང། འགྲོ་བ་སྤྱིའི་འགྲོ་བ་མིའི་གི་ཐོབ་ཐང་བྱེ་བྲག་ཏུ་བསྡུར་ན་བྱིས་པ་གི་འགྲོ་བ་མིའི་ཐོབ་ཐང་ལ་མཚན་རྟགས་བརྒྱབ་པ་ནང་བཞིན་གཞུང་གིས་ལག་ལེན་བསྟར་དགོས། རེད་བ། ལག་ལེན་བསྟར་དུ་ད་ལྟ་དེ་དང་མུ་མཐུད་འདུག་སེ་འགྲོ་གི་ཡོད་རེད་དེ་ཡིན་ན་ད་དེ་ཨོ་སི་ཀྲི་ལི་གཅིག་པོ་བྱིས་པ་ལ་སྡུག་པོ་ཞུ་རྒྱུ་དང་ལོ་ས་ཁེ་མ་རེད་བ། ཁ་ཤས་ཁ་ཤས་རྒྱལ་ཁབ་གཞན་དག་ལ་སྡུག་པོ་མང་པོ་བཏང་དང་མྱངས་དང་མྱངས་བཞིན་པ་རེད་དེ་ཡིན་ན་ཡང

ཐོབ་ཐང་མ་རག་པའི་ཡོད་རེད་བ་ཐོབ་ཐང་མ་རག་པའི་སྐབས་དཔེར་ན་དེ་གི་ང་ཚོའི་གཞི་རྩའི་གི་འགྲོ་བ་མི་ཞིག་གི་ཐོབ་ཐང་དེ་དང་ཟ་ཡ་དང་ད་ག་ན་ཞིག་གི་གུ་ཡངས་ཆེད་ད་ག་ན་ཞིག་བསྡད་ས་དེ་ཚོ་ཚང་ཚང་མ་ཡོད་པ་ཙང་མ་ཡིན་པ་ག་ལ་གང་ཚང་ཁོ་ཅིག་གི་བདེ་འཇགས་སྒང་ནས་བདེ་འཇགས་སྒང་ནས་ད་ག་ན་ཞིག་ཟ་ཡ་དེ་ཚོ་འདང་ངེས་ཤིག་ཤིག་དགོས་པ་དེ་འདྲི་དེ་ཡོད་པ་ད་ག་ན་ཞིག་དེ་འདྲི་གི་སོ་སོའི་གི་ཕྲུ་གུ་དེ་འདྲི་མཐོང་བ་དང་མི་གཞན་དག་གི་འདུག་སེ་བྱེད་པ་མཐོང་པས་ན་ཨོ་སི་ཁྲུ་ལི་ཡ་གི་གནས་ངན་ཞིག་བོད་པ་ཞིག་ཡིན་ན་ཨོ་སི་ཁྲུ་ལི་ཡའི་མི་མང་ཞིག་ཡིན་ན

ཅིག་གིས་གུས་པོ་ད་ཟ་ཡ་འཐུང་ཡ་འདི་ཟོས་ཀི་འདུག་ལ་ཅིག་ཏག་ཏག་མ་རག་པའི་འདུག་སེ་རེད་ཡིན་ན་ཡང་མི་ཞིག་འདྲ་གི་ད་འདྲ་མ་རེད་ཟེར་ད་དེའི་སྐབས་སུ་ཡ་སྙན་སེང་ཞུ་དེ་གལ་ཆེ་བོ་ད་སྙན་སེང་ཞུ་བའི་སྐབས་སུ་ཁ་པར་ཨང་གྲངས་ཅིག་རེད་ད་ད་བརྒྱ་དང་སུམ་ཅུ་སོ་གཉིས་གཅིག་གཅིག་ལ་དེ་གི་ཁ་པར། བྱིས་པ་གི་ཐོབ་ཐང་སྲུང་སྐྱོབ་པ་ཆུ་ཚོད་ཉི་ཤུ་རྩ་བཞི་ཡོད་རེད་དེ་ཚོ་ལ་ཁ་པར་བཏང། འདུག་སེ་ཡར་སྙན་སེང་ཞུས་ན་འགྲིག་རེད་ད་ག་ན་ཅིག་དེ་འདྲས་ཀི་ཛ་དྲག་ཞེ་པོ་ཅིག་རེད་འདུག་ན། དེ་ནས་ལམ་སང་ཀླད་ཀོར་ཀླད་ཀོར་མནན་ཞིང་བཏང་བ་དེ་ནས། ཉེན་རྟོག་པ་གིས་ཉེན་རྟོག་པ་དང་ཐ་ན་བྱིས་པ་གི་ཐོབ་ཐང་དེ་ཚོ་སྲུང་སྐྱོབ་བྱེད་མཁན་མཉམ་དུ་མཉམ་འབྲེལ་དུ་ལས་ཀ་བྱེད་དགོས་པ་དེ་གཅིག་རེད་རོ། འོ་ད་ངས་ཅིག་ཁ་པར་གཏང་དགོས་ཡིན་ན་ཡང་ང་ཨིན་ཇི་སྐད་ཤེས་ཀྱི་མེད་ཟེར་ཡང་མཚམས་སུ་དེ་འདྲ་ཡོང་སྲིད་རོ། ད་དེ་འདྲས་ཀྱི་ར་ཡང་གནས་སྟངས་འདྲ་བོ་ཆགས་བཞག་པས་ན་དེ་ནས་ད་ཁོང་ཚོས་ཁ་པར་ཨང་གྲངས་དེ་འདྲ་འདི་ཅིག་རེད། བརྒྱ་དང་སུམ་ཅུ་སོ་གཅིག་བཞི་བརྒྱ་ལྔ་བཅུ་ཐམ་པ་འདིར་ཁ་པར་བཏང་བཏང་ཙམ་ནས་དེ་ནས་ང་སྐད་སྒྱུར་དགོས། སྐད་སྒྱུར་བོད་པ་ང་བོད་པ་ཡིན Tibetan Interpreter བོད་སྐད་སྒྱུར་དགོས་ལབ་དེ་ལབ་ཙང་དེ་ནས Child Protection བྱིས་པ་གི་ཐོབ་ཐང་ཚོགས་ལས་ཡིན་ལབ་དེ་ནས་ཁོང་ཚོའི་ཁ་ཐུག་ཕར་ལམ་སང་ཕར་བསྒྱུར་བྱེད་གི་རེད་དེ་བྱས་ན་ཕར་བསྒྱུར་བའི་སྐབས་སུ་དེ་ནས་ཁྱོད་རང་གི་ཧོ་བོད་སྐད་ཐོག་ནས་སྐད་སྒྱུར་རག་གི་རེད་དེ་ནས་ཕར་བསྒྱུར་རྗེས་པུ་གུ་གི་གནས་སྟངས་ག་རེ་དཀའ་ངལ་ག་རེ་ག་ཁྲིད་གི་དེ་ཕར་ལབ་ཞུས་ན་འགྲིག་གི་རེད་བ་དེ་དེ་ང་ཚོ་ཚང་མ་གི་འདུག་སེ་ཅིག་ལས་འགན་འགྲོ་བ་དང་བྱིས་པ་གི་ཐོབ་ཐང་སྲུང་སྐྱོབ་བྱས་ཏེ་ལས་འགན་འགྲོ་གི་རེད་བསམ་གི་འདུག། ད་དེ་ནས་ཡང་དེ་འདྲས་ཡོང་གི་རེད་བ་སེམས་ནང་ཨོ་ད་ངས་འདུག་སེ་ལབ་ན་ཡང། ཉེན་ཁ་ནང་སོང་གི་རེད་བསམ་བསམ་དེ་འདྲས་ཡོང་གི་རེད་བ་མི་ཚང་མ་ཡོང་གི་རེད་བ་དེ་འདྲའི་སྐབས་སུ་དེ་གི་སྲུང་སྐྱོབ་དགོས་ད་སོ་སོ་གི་ད་བསྡད་ས་དང་མིང་དང་ཁ་བྱང་དེ་ཚོ་གི་སྲུང་སྐྱོབ་གི་ང་ཚོའི་བྱེད་ཀྱི་རེད་དཔེར་ན་མི་འདི་འདྲས་ཅིག་གི་མིང་དེ་མིང་འདི་འདྲས་དང་ཁ་ཁ་བྱང་འདི་ལས་ཀ་བྱེད་ས་འདི་འདི་འདྲས་ཅིག་གི་ང་ཚོ་ལ་སྙན་ཞུ་འབྱོར་སོང་དེ་ནས་ང་ཚོའི་གི་རྩ་བ་ཉིད་ནས་ཁྲིམས་གི་ཐོག་ནས་འདུག་སེ་ལབ་གི་རྩ་བ་ཉིད་ལབ་གི་མ་རེད་བ་ངོ་སྤྲོད་བྱེད་ཀྱི་མ་རེད་བ། ཡོད་པ་རེད་ད་དེ་ཚོ་མི་མང་གཅིག་པོ་མ་ཡིན་པ་ད་སྤྱི་བཏང་གི་དེ་གི། སྙན་སེང་ཞུ་མཁན་སྡེ་ཚན་ནི་སློབ་གྲྭ། སློབ་གྲྭ་ཁང་རེད་སྨན་ཁང་རེད་བྱིས་པ་ད Child Care Centre ལབ་བྱིས་པ་གི་བསྡད་ས་རེད་ད་ག་ནང་བཞིན་མི་མང་དཀྱུས་མ་མི་སུ་ཡིན་ན་ཡང་ད་འདུག་སེ་དེ་ཡར་སྙན་སེང་ཞུ་ཆོག་པ་ཞིག་རེད། ད་གལ་སྲིད་ཕ་མ་གི་ངོས་ནས་ད་ཕྲུ་གུ་རྡུང་རྡེག་དང་ལྟ་སྐྱོང་གི་ལས་འགན་ཡག་པོ་མ་འཁུར་ཡིན་ན་མཇུག་འབྲས་འགྲོ་གི་ག་རེ་འགྲོ་གི་ལྷ་སྲིད་ཀྱི་ཁྲིམས་ཐོག་ནས། ཀྲུའུ་ཡི་ནང་ལ་ད་ང་ཚོས་ད་ལྟ New South Wales རེད་བ་ད་དེ་ལས་ཀྱི་གཞན་ནི་སྐད་ཆ་བཤད་གི་རེད་བ་དེ་མ་ཚོ་ཡང་ང་ཚོ་ཡང་མཚམས་མཚམས་འཁྲུག་འགྲོ་རེད་བ། དེ་ལས་སྐད་ཆ་བཤད་པའི་ན་ད།

ཕྲུ་གུ་ཤོར་འགྲོགས་པར་འགྲོ། དེ་འདྲ་བྱུང་བས་ན། དེ་ནས། དེ་ནས་ཁོང་ཚོ་གྱི་རིམ་པས་སྟོན་པས་ཀྱང་དེ་ན་སྙན་སེང་སླེབ་དགོས། སྙན་སེང་སླེབ་ཚར་ནས་དེ་ནས་རིམ་པས་ཀྱི། དེ་ཞིབ་བཤེར་བྱེད་ཀྱི་རེད་བ། ཞིབ་བཤེར་བྱེད་དངོས་གནས་དེ་ག་འདྲས་རེད་འདུག་རེད་མི་འདུག་བལྟ་གི་རེད་བ། དེ་ནས་ཕར་ཕ་མ་དེ་ཚོར་ཁ་པར་བཏང། གནས་སྟངས་ག་རེ་རེད་འདུག་བལྟ་གི་རེད། དེ་ནས་ཕྲུ་གུ་མཉམ་དུ་དྲི་བ་དྲིས་ལན་བྱེད། འོ་དེ་འདྲ་བྱས་ནས། ད་ལྟ། ད་ལྟ་ཁོ། གཅིག་རེ་ད་ཡོད་མ་རེད་བ། ཨིན་སྐད་དུ་ཤོད་ན case by case ལབ་ཀྱི་རེད་བ།

ད་ལྟ་ང་ཚོ་བོད་ཀྱི་གཏམ་དཔེ་ཅིག་ཡོད་རེད་བ་ད་ལྟ་ལུང་ཆུ་འཐུང་ན་ལུང་ཁྲིམས་འཁུར་འདྲ་བའི་གཏམ་དཔེ་ཅིག་ཡོད་རེད་བ་དེ་ནང་བཞིན་གི་ད་ས་གནས་འདི་ལ་དེ་ན་དེ་གི་བྱིས་པ་གི་འགྲོ་ལུགས་འདུག་སྟངས་དང་ལྟ་སྐྱོང་བྱེད་སྟངས་དེ་ཤེས་དགོས་པ་དཔེ་མི་སྲིད་གལ་ཆེ་བ་ཅིག་རེད་བ་དེ་ནས་སོ་སོ་བོད་ཡུལ་དང་བལ་ཡུལ་འདྲ་བོ་བར་བལྟས་ན་དེ་གི་ལུང་པ་དེའི་རྗེས་སུ་འགྲོ་ཡ་རེད་བ་ད་འདི་ན་བསྡད་པའི་སྐབས་སུ་དེ་གི་ད་ལྟ་བྱིས་པ་གི་གི་ལྟ་སྐྱོང་གར་གི་བྱེད་དེ་དེ་ཚོ་ཐུགས་སྣང་སྤྲད་ཡ་དེ་དཔེ་མི་སྲིད་གལ་ཆེ་བོ་རེད་དཔེ་ཆ་བཞག་ན་ད་བོད་པ་མང་པོ་ཅིག་སོ་སོའི་བྱིས་པ་ཡིན་པ་རེད་སོ་སོ་བྱིས་པ་མེད་པ་ཡིན་ན་བྱིས་པ་མཉམ་དུ་ལས་ཀ་བྱེད་རྒྱུ་ཡོད་ན་དེ་གཟབ་གཟབ་བྱེད་རྒྱུ་དཔེ་གལ་ཆེ་བོ་རེད། དཔེ་ཆ་བཞག་ན་དེ་ནི། དེ་ནི་གཙང་མ་བཟོ་མཁན་ཡོད་ན་འདྲ་གཙང་མ་བཟོ་མཁན་མི་གཅིག་ཡིན་ན་འོ་དེ་ནི་སྤུ་གུ་བྱིས་པ་དང་མཉམ་དུ་དེ་ནི། འདྲ་མ་འདྲ་གི་ལག་པ་འཆང་དང་འདྲ་མ་འདྲ་སྐད་ཆ་བཤད་འགྲོ་དང་དེ་ཚོ་གཟབ་གཟབ་བྱེད་དགོས་ཡ་གལ་ཆེ་བོ་ཞིག་རེད་དེ་འདྲའི་གཟབ་གཟབ་མ་བྱས་ན་དེ་ནི། མི་གི་ལྟ་ཚུལ་ལ་ང་ཚོའི་གི་ད་ཀུན་སློང་ད་གེ་ཁ་ཡོད་མ་རེད་ད་ཡིན་ན་ད་མི་གི་བསམ་ཚུལ་འདུག་སེ་ད་འདྲ་མ་འདྲ་ཅིག་བྱེད་ཀྱི་འདུག་བསམ་ན་ཁོང་ཚོའི་ཡ་སྙན་སེང་ཞུས་ནས་ཡང། ཅིག་གི་སོ་སོ་དྲི་བ་དང་ཡང་དྲི་རྩད་བཏང་ཡང་འགྲོ་དང་དེ་ནི་ཡང་དཀའ་ངལ་སློང་སྲིད་པ་ཞིག་རེད། སོ་སོ་དང། ཕྱི་རྒྱལ་ལུང་པ་དེ་བས་ན་སྤུ་གུ་དེ་ཚོ་ཕྱི་རྒྱལ་མང་པོ་ཞིག་སྤུ་གུ་ཚོ་ཡོང་དེ་ནས་བོད་པ་སྤུ་གུ་དེ་ཚོ་ཕར་འགྲོ་བྱེད་པ་བ་དེ་ཚོ་བྱེད་པའི་སྐབས་སུ་གཟབ་གཟབ་བྱེད་དཔེ་གལ་ཆེ་བོ་ཨོ་སོ་སོ་གི་རིག་གཞུང་ནང་ལ་དེ་འདྲ་ཟེར་ནས་སྤུ་གུ་དེ་ཚོ་ལག་པ་འཆང་སོ་འཆང་སོ་ཞེས་ཨེ་འདྲ་རྩེད་མོ་རོགས་རྩེད་དེ་འདྲ་བྱེད་ན་འགྲིག་གི་ཡོད་ན་ཡང་ཕྱི་རྒྱལ་གྱི་ལྟ་ཚུལ་ནང་ཡང་དེ་མ་འགྲིག་པ་ཆགས་ཀྱི་རེད་བ

བ་ཚོ་སྤུ་གུ་དང་ཕ་མ་སྐད་ཆ་བཤད་ནས་ཁོག་འཚོ་བས་དེ་གལ་ཆེ་བོ་ཞིག་རེད་བསམ་གི་འདུག་བ། དེ་ནས་གཞན་དག་ད་ནས་ད་ལྟ་མཚམས་དང་དག་བོད་པ་བསྡད་སའི་གི་ས་གནས་མང་པོ་ཁ་ཤས་ལ་དག་བོད་པ་ཚོ་ལ་རོགས་པ་བྱེད་མཁན་གྱི་དེ་འདྲ་ཡོད་རེད་བ། རོགས་པ་བྱེད་མཁན་དེ་ཚོ་གི་སྙོན་ན་ད་དབྱིན་སྐད་དུ་བྱས་ན Information Session རེད་བ། དེ་ནི་བྱིས་པ་གི་གི་ལྟ་སྐྱོང་ཐོག་ལ་དེ་ཚོའི་སྐོར་ལ་དེ་ཅིག་དོ་སྣང་ར་སྤྲད་དེ་ནས་དེ་ན་ཟབ་སྦྱོང་འདྲ་བ་དུ་འདུག་ན་དེ་ཚོ་འཛུལ་ཞུགས་ར་བྱས་ན་ཡག་པོ་ཡོད་རེད་དེ་ནས་ག་ལེ་ག་ལེ་ཤེས་རེད་བ། ཨོ། དེ་འདྲ་ཡིན། ཨོ་ད་ལྟ་ངས་ད་ལྟ་བྱིས་པ་གི་ད་ཐོབ་ཐང་དང་དེ་ནས་ཅིག་གི་ཕ་མ་གིས་བྱིས་པ་ལ་ལྟ་སྐྱོང་བྱེད་སྟངས་དེ་ཚོའི་སྐོར་ལ་ཁྱེད་རང་གིས་ད་དུས་ཚོད་ཐུང་ཐུང་བྱས་ནས་དུས་ཚོད་མང་བར་ཤེས་འཇོན་དྲགས་པ་རེད་བ། ད་དེ་ལས་མང་ང་ཁྱོད་རང་ཚོ་མཁྱེན་འདོད་ཡོད་ན་ད་གལ་ཆེ་ཤོས་དེ་ད་དེ་བྱོས་རེད་ད་ད་ད་ཆ། Family and Community Service New South Wales ལ་དེ་འདྲའི་གི་ཅིག་ཡོད་རེད་བ། དྲ་རྒྱའི་ནང་ཕར་ཐོག་པ་བརྒྱབ་ད་ར་བ Family Community Service New South Wales དེ་ནང་ཕར་སོང་དང་ཞིབ་ཕྲ་གི་ཁོང་ཚོའི་གི་དེ་ནི་ལམ་སྟོན་ཡིག་ཆ་དང་གནས་ཚུལ་མང་ང་ཡོད་རེད།
ལགས་སོ་ངག་དབང་ལགས་ནི Australia ནང་བྱིས་པ་གི་ཐོབ་ཐང་དང་མནར་གཅོད་དེ་གི་ཡ་ལན་སྤྲད་སྟངས་རིག་གཞུང་མ་འདྲ་བ་ཐོག་ནས་གཟབ་གཟབ་བྱེད་དགོས་པ་ག་རེ་ཡིན་མིན་དེ་འདྲ་གི་སྐོར་ལ་འགྲེལ་བཤད་ཞིབ་ཕྲ་གནང་བ་བཀའ་དྲིན་ཆེ།
ཧོ་བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས། རྣམ་པ་ཚོས་ལེ་ཚན་འདི་གསན་པ་བཀའ་དྲིན་ཆེ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན།